གྲོགས་པོ་ཆུང་ཆུང་ཚོ་སྐུ་ཁམས་བཟང་ང་ནི་རྨོ་དོམ་ལགས་ཡིན་དེ་རིང་རྨོ་ལགས་ཀྱིས་ཁྱེད་རང་ཚོ་གྲ་སྒྲིག་བྱས་པའི་སྒྲུང་དེའི་མིང་ནི་ཡག་ང་ཡག་གང་བྱུང་བཀའ་མ་བཏང་ཨ་ཟེར་བ་རེད། གཤམ་ལ་ཡ་རྨོ་ལགས་ཀྱིས་སྒྲུང་དེ་ཁྱེད་རང་ཚོ་བཤད་ཀྱི་ཡིན་ད། ཨན་ཏི་དང་བི་ལི་མཉམ་དུ་རྩེད་མོ་རྩེ་བསྡད་ཡོད་རེད། བི་ལི་གིས་སྤོ་ལོ་རྡོག་རྒྱག་ཤུགས་བྱས་གཞུས་བྱས་རྩྭ་དཀྱིལ་ལ་ཡ་གཡུགས་པ་རེད།

རྟག་པར་ང་བོར་འགྲོ་ག་ད་ང་རྩ་དེ་སྐྱིལ་ཆིན་གཟུགས་གཟུགས་ཀྱིས་ལབ་བྱས་སྐད་ཤུགས་ཆིན་ཆིན་ང་ནས་ལབ་བྱས་བིས་ལི་ཀའི་གོ་བ་ཡིན་ན་མོ་རང་ཉིན་ཏོག་ཇོ་མ་བཙན་བཙུགས་མ་རེད་བསམ་པ་རེད་ཨ་འདི་ཡི་ནང་ལ་ཡག་སྒོར་དཔའ་རྩི་ཞིག་ཡོད་རེད།

ཡིན་ནའི་ལས་བི་ལི་ཨན་ཏི་དང་མི་འདྲ་བྱས་སོ་སོ་གཅིག་པོ་རྩེད་མོ་རྩེ་བྱས་བསྡད་ན་ཉོབ་པོ་ཡོད་མ་རེད། རྒྱུ་མཚན་ག་རེ་ཟེར་ན་བི་ལི་ནང་ལ་ཡ་འོག་མ་བུ་གཉིས་བྱས་བུ་མོ་གཅིག་བྱས་ད་དུང་གྲོགས་པོ་ཞེ་དྲག་ཡོད་རེད། ཨན་ཏི་གི་བསམ་བློའི་ནང་ལོགས་ལ་ཡ། བི་ལི་ལ་ཡ་གྲོགས་པོ་མང་པོ་དེ་འདྲ་ཡོད་ཡ་རྒྱུ་མཚན་ག་རེ་ཡིན་ནའང་མི་འདུག་ད་དུང་ང་རྟག་པར་བི་ལི་མཉམ་དུ་རྩེད་མོ་རྩེ་དུས། བི་ལི་གིས་ང་བཀའ་རྐྱང་རྐྱང་བཏང་བྱས་དེ་ང་སྐད་ཆ་བཤད་ཡ་དབང་ཅི་བྱས་མི་འདུག་ཟེར་ལབ་རེད། དེའི་ཞོགས་ཀས་དེ་ཨན་ཏི་གིས་ཞྭ་མོ་གསར་པ་ཅིག་གོན་ཡོད་རེད། ཞྭ་མོ་དེ་ཚོས་གཞི་སྔོན་པོ་དང་དམར་མོ་མཉམ་དུ་བྱས་འགྱོག་ཅིག་རེད། བི་ལི། ཚུལ་ཤིང་མ་འམ་དང་སྔོན་པོ་ག་ཤུས་སོང་ཙང་ཨ་འདི་གི་ཞྭ་མོ་མཐོང་ཙང། དགུ་ཉིན་དོབ་རི། བི་ལི་ཀའི་འདྲ་སི་ལབ་རི། ངས་རང་ལབ་རང་ཞྭ་མོ་འདི་ང་སྤྲད་ཤི་གལ་སྲིད་རང་གའི་ཞྭ་མོ་འདི་ང་མ་སྤྲད་ན་ཇོ་མ་ནས་ང་རང་ཉིམ་དོ་ཙེམ་བཙིང་མེད་སི་ལབ་རི། ཨ་འདི་གའི། ཨུ། ཡུང་མ་རི་འདི་ངའི་ཨམ་ལགས་ཀྱི་ང་སྤྲད་རྒྱོ་སྐྱེ་ག་ལགས་ལྟ་རི་སི་ལབ་རི།

ཨ་འདི་གས། ང་མོ་ཧོས་ལབ་ཤི་མ་བྱི་གི་ཡིན་ཨམ་ལ། དོན་དོ་ངས། ཁལ་གང་ཨ་རི་གཉིས་བྱ་རྗེས་ཤེས་གོས་དོན་ལ་བྱང་གི་ཡིན་ལབ་རྗེས། ཨ་འདི་གས་ཤེས་གོས་དོན་ལ་ཡ་མོ་ཧོ་མོ་ཧོ་མོ་ཧོས་ལབ་རྗེས་བྱང་བསྡད་པ་རེད། ཡིན་ནའི་ལེ། ཡ་ཨ་འདི་བི་ལི་དོན་ལས་དུས་ཐབས་ཤེས་བྱས་མེད་པ་ཆགས་འགྲོ་གི་ཡོད་རེད། ཉིན་མོ་གཉིས་པ་དེ་བི་ལི་གིས་ཡང་ཨན་ཏི་ལ་བཀའ་གཏང་གི་ཡོད་རེད་རང་ང་ཐང་སྒ་རིལ་གཡར་ཐང་སྒ་རིལ་མ་གཡར་ན་ཡ་ང་རང་མཉམ་དུ་རྩེད་མོ་རྩེ་གི་མེད་ད་ཟེར་ལབ་རེད་ཡིན་ནའི་ལས་ཐང་སྒ་རིལ་དེ་ཨན་ཏི་གི་པ་ལགས་སྤྲད་འགྱོག་རེད་ཨན་ཏི་མོ་རང་སོ་སོ་བཞོན་སྙིང་འདོད་ཀྱི་ཡོད་རེད་མི་གཞན་མི་ལ་ཡ་གཡར་སྙིང་འདོད་ཀྱི་ཡོད་མ་རེད་དེ་དུས་ཨན་ཏི་གིས་མདང་དགོང་དགོང་དག་ཤེལ་སྒོའི་མདུན་ལ་སྦྱངས་པ་ནང་བཞིན་བྱས་བི་ལི་ལ་ཡ་མི་དགོས་ང་རང་ལ་གཡར་གྱི་མེད། སྟངས་ཀ་འདི་ཡག་མེད་ང་རང་སོ་སོ་ཞོན་ཉན་ཡིན་ལབ་རེད། བི་ལི་མི་མགོ་སྐོར་དཔག་ཙི་བལྟས་རྗེས་ཧང་བསམ་རེད། འདི་བརྙན་ལ་ཡང་ཨ་འདི་གའི་མོ་འོག་བཅད་ལབ་མྱོང་ཡོད་མ་རེད། དེ་རིང་ཡང་ག་རེ་བྱས་ཡོད་ན་བསམ་རེད། བི་ལི་གིས་གདོང་ནག་པོ་བྱས། ཨ། རང་དངོས་གནས་ངར་ཐང་ག་རིལ་གཡར་གྱི་མིན་པས་ཟེར་ལབ་རེད། ཨན་ཏི་གིས། མེན། མེན་ཟེར་ན་མེན། ངའི་ཐང་ག་རིལ་རང་ལ་གཡར་སྙིང་འདོད་མི་འདུག། ཨ་མདོ་རང་ལ་མ་གཡར་ཡག་རྒྱུ་མཚན་བཤད་དགོས་ཡ་ཡོད་མ་རེད་ཟེར་ལབ་རེད། འོ་འདུག་སེ་ལབ་ཙང་བི་ལི་ཁོང་ཁྲོ་ཟ་ཐག་ཆོད་བྱས་ནང་ལོག་ཕྱིན་པ་རེད། ཨ་འདི་ཡང་འདི་ངའི་ན་བཞིན་སེམས་ནང་ལོག་ལ་ཡང་འགྱོད་པ་སྐྱེས། ཅེས་ངས་ད་ལྟ་བིས་ལིས་ཀྱི་བཀའ་མ་ཉན་ཙང་ཇོ་མ་མོ་རང་གིས་ང་སྙིང་སྟོབས་བཙན་གྱིས་མ་འཛིན་ན་ཡང་ང་སྤྱི་བོར་ལེགས་ཀྱི་རིགས། གུན་ཁྲན་ཆེ་བ་ནང་བསམ་བརྒྱད་བསྡད་དུས་ཨ་འདི་ཡི་ཟུར་ལ་ཡང་བིས་ལིས་ཚུར་ལོག་ཡོང་བ་རེད། བིས་ལིས་ཀྱིས་ཨ་འདི་ལ་ཡང་ཨ་འདི་ང་ནི་སྙིམ་ཏོ་ཙེ་མ་ཞིམ་པའི་སི་ག་ཏྲོ་ཁྱག་ཤུ་ལོ་ག་ཏྲོ་ཏྲུ་ག་ཡ་སི་ལབ་རི། ཨ་འདི་དགའ་ཐག་ཆོད་ཅེས་ཏྲུ་ག་ཡིན་ཏྲོ་ཁོག་ཆུང་སི་ལབ་རི། དེ་ནས་ཁོ་གཉིས་ནི་ཙེམ་རྩི་ཅེས་སྐྱིད་པོ་བྱས་བསྡད་བསྡད་རི། ཨ་འདི་ཡའི་ད་ལྟ་གཞི་ནས་ཆེད་དོན་ལྟ་ཅི་ཧ་གོ་བ་རི། ལྟ་བྱེད་དུས་བློ་སྟོབས་ཆེན་པོའི་ངང་ནས་ཧམ་གཤིས་ཆེན་པོའི་བཀའ་དེ་མཛོ་མོ་ཁོག་སི་ལབ་ཡིན་ནའི་ལས་སོ་སོའི་གྲོགས་པོ་བླ་ག་མེད་པ་འདྲ། ཨོ་ཡ། གྲོགས་ཆུང་ཆུང་ཚོ། དེ་རིང་གི་སྒྲུང་འདི་ད་ག་ཙམ་ཞུ་ཨོ།